ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཉེ་ཆར་ཨོ་སི་ཁྲུ་ལི་ཡའི་ནང་མཐོ་རིམ་སློབ་སྦྱོང་གི་གོ་སྐབས་དང་འཛུལ་ཞུགས་གནང་སྟངས་ཞེས་པའི་རྒྱུད་ཞིག་ཏུ་བགྲོ་གླེང་སྐབས། ཕྱི་ལུགས་གསོ་བ་རིག་པའི་སྐོར་འབུམ་རམས་པ་དྭགས་པོ་བསྟན་འཛིན་སྒྲོལ་མ་ལགས་ཀྱིས། ཨོ་སི་ཁྲུ་ལི་ཡའི་ནང་འབུམ་རམས་པའི་སློབ་སྦྱོང་གི་གོ་སྐབས་དང། འཛུལ་ཞུགས་གནང་སྟངས་བཅས་ཀྱི་སྐོར་གཏམ་བཤད་གནང་ཡོད་པ་རེད། དྭགས་པོ་བསྟན་འཛིན་སྒྲོལ་མ་ལགས་ཐོག་མར་རྒྱ་གར་ནང་རྡ་སྟེང་བོད་ཁྱིམ་ནས་སློབ་མཐར་ཕྱིན་རྗེས། དབྱིན་ཡུལ་གྱི་རྒྱལ་ས་ལོན་ཀྲོན་དུ་རྟེན་གཞི་བྱས་པའི། ལོན་ཀྲོན Metropolitan། གཙུག་ལག་སློབ་གཉེར་ཁང་ནས། སྐྱེ་དངོས་གསོ་རིག་ཐོག་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་ཐོན་ཡོད་པ་རེད། དེ་བཞིན་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ནས་སྐྱེ་ལྡན་འཕྲུལ་ལས་རིག་པའི་ཐོག་གཙུག་ལག་རབ་འབྱམས་པ་དང། འདི་ལོ་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ནས་ཕྱི་ལུགས་གསོ་བ་རིག་པའི་ཐོག་འབུམ་རམས་པའི་སློབ་སྦྱོང་ཐོན་ཡོད་པ་རེད། ཐོག་མར་ཁོ་མོས་ཨོ་སི་ཀྲི་ལི་ཡའི་ནང་འབུམ་རམས་པའི་སློབ་སྦྱོང་འཛུལ་ཞུགས་བྱེད་པར། ལུང་པ་གཞན་དང་འགྲོ་སྟངས་མི་འདྲ་བ་ཡོད་པ་དང། གཉིས་ནས་ཐོག་མར་འབུམ་རམས་པའི་དགེ་རྒན་འཚོལ་ནས། དེའི་རྗེས་ལ་གཙུག་ལག་སློབ་གཉེར་ཁང་དེ་ལ་འཛུལ་ཞུགས་སྙན་ཞུ་འབུལ་དགོས་ཀྱི་ཡོད་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། མཐའ་མ་དེ་ལ་ཨོ་སི་ཀྲི་ལི་ཡ་ལ་འཛམ་བུ་གླིང་གཞན་པ་དང་འགྲོ་སྟངས་དེ་ལོགས་གར་འདུག་འཛམ་བུ་གླིང་གཞན་པ University ན་དང་པོ Bachelors བྱས་ཨ་ནི Masters ཨ་ནི་གཞི་ནས PHD བྱས། ཨོ་སི་ཀྲི་ལི་ཡ་ལ་ཨོ་སི་ཀྲི་ལི་ཡ་རང་གི University གཅིག་ནས Bachelors Degree།

ཨ་ནི་ཚུད་ན་ཨ་ནི་སློབ་སྦྱོང་གི་པར་རྒན་ལགས་རག་འགྲོ་ར། PHD ལ་ད་སློབ་སྦྱོང་ག་རེ་སྦྱང་མིན་བསམ་བློ་བཏང་ས་ན། རྒན་ལགས་བཙལ་ག་འགྲོ་ར་སོ་སོ་སོ University སྟེར་གྱི་མ་རེད། རྒན་ལགས་གཅིག་བཙལ་སོ་སོ་ད་སློབ་སྦྱོང་བྱེད་ས་ག་ལ་མཁས་དབང་གཅིག་བཙལ་ཨ་ནི་ཁོ་རང་ལ། ང་ལ་སློབ་ཕྲུག་ལེན་རོགས་བྱེད་དང་སྐུ་མཁྱེན་ལབ་ཨ་ནི་ཁོ་ཚོ་ཡིས་ད་ལེན་དགོས་ལབ་ན་ནི་གཞི་ནས University ལ Apply བྱེད་ཡ་རེད་དང་པོ་ནས་རྒན་ལགས་གཅིག་གིས་ལེན་གྱི་ཡིན་མ་ལབ་ན་ནི PHD ནང་ལོགས་ལ་ཚུད་ཁག་པོ་ཡོད་རེད།

ཉམས་ཞིབ་ཡོད་པའི་སློབ་སྦྱོང་འདི་ཚོ་བྱེད་དོ་གཅིག་པོ་རེད་འདི་ལ་ད་སྙན་ཞུ་དང་ཁྱེད་ཀོ་ཞིག་རྒྱག་དགོས་མ་རེད Citizen དང PR ཡོད་པའི་དཔང་རྟགས་ཡིན་ན་ཨ་ནི་ད་ག་རང་གི Fees སྤྲད་འོ་མ་རེད་ཨ་ནི་འདིའི་སྒང་ལ་ད་དུང Scholarship རག་བྱས་ན་ད་ལོ་གསུམ་བར་ལ་ལོ་རེ་རེ་ལ་སྟོང་ཕྲག་ཉི་ཤུ་རྩ་དྲུག་རག་ཡོད་རེད་ད་འདི་སོ་སོ་གི་འགྲོ་སོང་ཁང་གླ་དང་ཁ་ལག་འདི་ཚོ་བྱེད་དོ་ལོ་གསུམ་རིང་ལ་རག་ཡོད་ར་དེ་འདྲ་བྱས་ན་ད་ཚང་མ Australia རང་ནས་སློབ་གྲ་ཐོན་རྒྱུ་འོ་ཡོད་འདི་ཟ་ནས་ཨ་ནི་མཇུག་མ PHD བྱས་ན། འཛམ་གླིང་གཞན་པ་བརྩིས་ན་དུས་ཚོད་ཉུང་ང་འགོར་གྱི་རེད་འགྲོ་སོང་ཡ་ཞེ་དྲག་ཡོད་མ་རེད་བྱས་ནས་གོ་སྐབས་ཡག་པོ་དཔེ་ཡོད་རེད་བསམ།
སྤྱིར་འབུམ་རམས་པའི་སློབ་སྦྱོང་གནང་བར་དུས་ཚོད་ག་ཚོད་འགོར་གྱི་ཡོད་མེད་དང་འབུམ་རམས་པའི་སློབ་སྦྱོང་གནང་སྟངས། གཞན་ཡང་འབུམ་རམས་པའི་ལག་ཁྱེར་རག་པར་འགལ་རྐྱེན་དང། དཀའ་ལས་ག་ཚོད་རྒྱག་དགོས་ཀྱི་ཡོད་མེད་འདི་འདྲ་ཞིག་གསུངས་སོང།

འགྲིག་འདུག་ལབ་ན་གཞི་ནས PHD རག་ཡ་རེད། ད་སྔོན་མ་ཡིན་ན་དག་རང་རེད Australia ལ་ཡིན་ན་ད་དེང་སང་འགྱུར་བ་བཏང་ནས Australia འཛམ་གླིང་གཞན་པ་འགྲོ་རྒྱུན PHD thesis defense ལ་ཅིག་བཟོས་དགོས་ད་དེ oral exam ཆུ་ཚོད་གཅིག་རིང་ལ department དང lab དང་ཚང་མ་མདུན་ལ་ལོག་ད་ལོ་སྟོང་ལྔ་བཞི་ལྔ་ཞིག་ག་རེ་བྱས་ཡིན་ཚང་མ་འོག་ནས་འགྲེལ་བཤད་བརྒྱབ་ག་རེ་གསར་བ་རྙེད་སོང་འགྲེལ་བཤད་བརྒྱབ་ཨ་ནི་འོག་ནས་ཁོང་ཚང་མ་ཡིས་དྲི་བ་དྲིས་ར་ཨ་ནི་ད་དྲི་བ་དེ་ལན་ཏག་ཏག་བརྒྱབ་མ་ཡོང་འདི་པ་བས་ཨ་ནི་ད pass གཏང་གི་རེད། ད་དེང་སང་འོང་དེ་དེ་བྱེད་དགོས་རེད་བོ། ཁོ་མོས་ཨོ་སི་ཀྲུ་ལི་ཡ་ཡི་ནང་སྨན་གྱི་རིགས་ག་འདྲ་ཞིག་ཡིན་ན་ཡང TGA ཞེས་གསོ་བྱེད་བཅའ་དངོས་དོ་དམ་ལྷན་ཁང་གི་ཆོག་མཆན་བརྟག་དཔྱད་མེད་པར་མི་མང་ལ་སྤྲད་ཆོག་གི་མེད་པ་དང། ཁོ་མོ་ད་ལྟ་ཨོ་སི་ཀྲུ་ལི་ཡ་ཡི་ནང་ཏོག་དབྱིབས་འགོག་ཁབ་ལས་དོན་ཚོགས་ཆུང་ནང་ལས་ཀ་བྱེད་ཀྱི་ཡོད་སྐོར་ཡང་གསུངས་སོང། ཨོ་སི་ཀྲུ་ལི་ཡ་ནང་ལོགས་ལ་སྨན་དང vaccine ག་རེ་ཡིན་ན TGA གི་བཀའ་འཁྲོལ་མ་སྤྲད་ན་ཨ་ནི་མི་མང་ལ་སྤྲད་ཆོག་མ་རེད།

ཁང་དུར་ཁར་སོན་ན་ཚེ་རིང་ཞིང་ཉེ་འགྲིག་གོ་རང། བསྟན་འཛིན་སྒྲོལ་མ་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་རྣམ་པ་ཚོས་ལེ་ཚན་འདི་གསན་པར་བཀའ་དྲིན་ཆེ། ཁྱེད་རང Australia ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།